ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs dot com dot au slash tibetan དུ་བསྐྱོད་རོགས། ཉེ་ཆར་རེས་གཟའ་ཟླ་བ་ཉིན་ཏོག་དབྱིབས་ནད་དུག་གིས་རྐྱེན་པས་ཝི་ཁྲོ་རི་ཡ་མངའ་སྡེ་ཡི་ནང་མི་གྲངས་བཅུ་དགུ་འདས་གྲོངས་སུ་ཕྱིན་པ་དེས་ད་བར་ཨོ་སི་ཁྲུ་ལི་ཡ་ཡི་ནང་ཉིན་གཅིག་རིང་ཏོག་དབྱིབས་ནད་པ་འདས་གྲོངས་སུ་ཕྱིན་པའི་གྲངས་འབོར་མཐོ་ཤོས་དེ་ཆགས་ཡོད་པ་རེད། ད་བར་ཨོ་སི་ཁྲུ་ལི་ཡའི་ནང་ཏོག་དབྱིབས་ནད་དུག་ན་མཁན་གྱི་ཁྱོན་ནད་པ་གྲངས་ཉིས་ཁྲི་ཆིག་སྟོང་བདུན་བརྒྱ་བཅུ་གསུམ་དང། ཁྱོན་མི་གྲངས་སུམ་བརྒྱ་སུམ་ཅུ་སོ་གཅིག་འདས་གྲོངས་སུ་ཕྱིན་ཡོད་པའི་ནང། ཝི་ཀྲོ་རི་ཡ་མངའ་སྡེ་གཅིག་པུ་ཡི་ནང་ནད་པ་གྲངས་ཉིས་ཁྲི་ཆིག་སྟོང་ཉིས་བརྒྱ་ལྔ་བཅུ་ང་གཅིག་དང། མི་གྲངས་ཉིས་བརྒྱ་བཞི་བཅུ་ཞེ་དྲུག་འདས་གྲོངས་སུ་ཕྱིན་ཡོད་པ་རེད། ཉེ་ཆར་རེས་གཟའ་ཟླ་བ་ཉིན་ཝི་ཀྲོ་རི་ཡ་མངའ་སྡེ་ཡི་ནང་འདས་གྲོངས་སུ་ཕྱིན་མཁན་དེ་དག་ནི་ལོ་ན་ལྔ་བཅུ་ནས་དགུ་བཅུ་བར་གྱི་ལོ་ན་རྒན་པ་ཤ་སྟག་ཡིན་པ་དང། ཝི་ཀྲོ་རི་ཡ་ཡི་སྲིད་བློན་ཌེ་ནལ་ཨན་རོ་སུ་མཆོག་གིས། ཉིན་དེར་འདས་གྲོངས་སུ་ཕྱིན་པའི་ནད་པ་གྲངས་བཅུ་བཞི་ནི་རྒན་གསོ་ཁང་ནང་ན་ཚ་ཁྱབ་གདལ་ཕྱིན་པ་དང་འབྲེལ་བ་ཡོད་པ་ཞིག་རེད། འོན་ཀྱང་གཞན་དག་རྣམས་ཀྱི་རྒྱུ་རྐྱེན་གནས་ཚུལ་ད་དུང་གསལ་པོ་ཤེས་རྟོགས་མེད་སྐོར་འགྲེལ་བརྗོད་གནང་འདུག།
It is really important that we all stay the course on this. It is a wicked enemy. སྐུ་ཞབས་ཨན་རོས་མཆོག་གིས་ང་ཚོ་ཚང་མ་གནད་དོན་འདིའི་ཐོག་གཟབ་གཟབ་བྱས་ནས་སྡོད་དགོས་པ་དེ་ཧ་ཅང་གལ་ཆེན་པོ་ཆགས་ཡོད། དེ་ནི་གདུག་རྩུབ་ཅན་གྱི་དགྲ་བོ་ཞིག་ཡིན་སྐོར་འགྲེལ་བརྗོད་གནང་འདུག་ཨོ་སི་ཁྲུ་ལི་ཡའི་གསོ་རིག་ལྷན་ཁང་གི་འགན་འཛིན་གཞོན་པས་ད་ལྟའི་ཆར་ཝི་ཁྲོ་རི་ཡ་མངའ་སྡེའི་ནང་བཀག་སྡོམ་གྱི་ཚད་གཞི་མཐོ་ཤོས་ལག་བསྟར་བྱེད་བཞིན་ཡོད་པས། བདུན་ཕྲག་འདིའི་ནང་ནད་པ་གསར་པ་ཡི་གྲངས་འབོར་མར་ཆག་རྒྱུ་ཡི་རེ་བ་རྒྱག་གི་ཡོད་སྐོར་འགྲེལ་བརྗོད་གནང་འདུག་ཝི་ཁྲོ་རི་ཡ་མངའ་སྡེའི་གྲོང་ཁྱེར་མེལ་སྦོན་ནང་ད་ལྟའི་ཆར་མཚན་མོ་འགྲོ་བཞུད་བཀག་སྡོམ་དང་དམ་བསྒྲགས་རིམ་པ་བཞི་པ་ལག་བསྟར་བྱེད་བཞིན་ཡོད་པ་རེད། ཨོ་སི་ཁྲུ་ལི་ཡའི་སྲིད་བློན་སི་ཀོ་ཏི་མ་རི་སོན་མཆོག་གིས།

དེ་དང་ཆབས་ཅིག་ཉེ་ཆར་རེས་གཟའ་ཟླ་བ་ཉིན New South Wales མངའ་སྡེ་ཡི་ནང་མི་གྲངས་སྟོང་ཕྲག་འགའ་ཞིག་ལ་ཏོག་དབྱིབས་ན་ཚ་འགོས་ཡོད་མེད་བརྟག་དཔྱད་བྱེད་སྐབས། ནད་པ་གསར་པ་གྲངས་བཅུ་བཞི་ཐོན་ཡོད་པ་དང། འཕྲོད་བསྟེན་ལས་བྱེད་ཚོས་ད་དུང་ཤེས་རྟོགས་མ་བྱུང་བའི་ནད་པ་ཡོད་སྲིད་པའི་སེམས་ཁྲལ་བྱེད་བཞིན་ཡོད་པས་མ་ཚད། མི་མང་ཕོན་ཆེ་འདུ་འཛོམས་བྱེད་ཚེ་ན་ཚ་ཁྱབ་གདལ་འགྲོ་རྒྱུ་ཡི་ཉེན་ཁ་ཆེན་པོ་ཡོད་པའི་ཉེན་བརྡ་བཏང་འདུག New South Wales མངའ་སྡེ་ཡི་སྤྱི་ཁྱབ་བློན་ཆེན John Gusdrick མཆོག་གིས།
New South Wales མངའ་སྡེ་འདི་ད་དུང་ཡང།

མངའ་སྡེ་གཞུང་གིས་ཏོག་དབྱིབས་ན་ཚ་ཁྱབ་གདལ་མི་འགྲོ་ཆེད། རྒན་གསོ་ཁང་ནང་དམ་བསྒྲགས་མུ་མཐུད་བཞག་ཡོད་པ་དང། རྒན་གསོ་ཁང་ནང་འགྲོ་བཞུད་བྱེད་པར་ཆོག་མཆན་ཞུ་དགོས་ཀྱི་ཡོད་འདུག་ཁུན་སི་ལན་ཏྲི་མངའ་སྡེ་ཡི་ནང་བདུན་ཕྲག་གཅིག་ཙམ་གྱི་ནང་ཏོག་དབྱིབས་ནད་པ་གསར་པ་ཐོན་མེད་ཀྱང། རྒྱལ་ཁབ་གཞན་ནས་ཕྱིར་ལོག་བྱེད་མཁན་ཞིག་ལ་ཏོག་དབྱིབས་ན་ཚ་འགོས་ཡོད་པ་ཤེས་རྟོགས་བྱུང་ཡོད་འདུག། གནས་ཚུལ་མཁོ་སྒྲུབ་པ་མེ་ཁོ་མེ་ལོས་སི་མཆོག་དང་ཉེ་འབྲེལ་བ་སུན་ཅུ་རྡོ་རྗེ་ཡིས།